ཨ་མི་རི་ཀ་དང་དབྱིན་ཡུལ་ཡུ་རོབ་མཐུན་ཚོགས་ལ་སོགས་ནས་ར་ཤི་ཡའི་སྲིད་གཞུང་གིས་ཡུཀ་རེན་ལ་བཙན་རྒོལ་བྱས་པའི་དོན་རྐྱེན་དེ་ལ་བརྟེན་ནས་དཔལ་འབྱོར་ཉེས་ཆད་མང་པོ་བཀལ་བ་དེ་ཚོའི་ཁར། ར་ཤི་ཡའི་སྲིད་འཛིན་པུ་ཏིན་སྲིད་གཞུང་ལ་ངོ་རྒོལ་བྱེད་མཁན་ཕྱོགས་འགལ་ཚོགས་པའི་སྣེ་ཁྲིད་པ Alexei Navalny ཞུ་བ་དེ་གཟའ་འཁོར་སྔོན་མའི་ནང་བྱང་ཕྱོགས་ཨག་ཊིག་མངའ་ཁུལ་དུ་ཡོད་པའི་བཙོན་ཁང་ཞིག་གི་ནང་རྐྱེན་ལམ་དུ་སོང་བའི་དོན་རྐྱེན་དེར་བསྐྱར་དུ་ཨ་མི་རི་ཀ་དང་མཐུན་ཕྱོགས་རྒྱལ་ཁབ་ཚོས་དཔལ་འབྱོར་ཉེས་ཆད་འཕར་མ་ཞིག་འགེལ་རྩིས་ཡོད་པ་དང། དེ་བཞིན་ར་ཤི་ཡས་ལོ་གཉིས་གོང་དུ་ཡུཀ་རེན་ལ་བཙན་རྒོལ་བྱས་ཏེ་ལོ་གཉིས་འཁོར་བའི་དུས་དྲན་དེ་རན་རྒྱུར་ཉི་མ་གཅིག་ལས་མེད་པར་གཟའ་པ་སངས་ཉིན་མོ་ཉེས་ཆད་གསར་པ་ཁག་ཅིག་བཀལ་ཡོད་པ་རེད། ད་ལན་གྱི་ཉེས་ཆད་དེ་དག་ནང་ཨ་མི་རི་ཀའི་སྲིད་གཞུང་གིས་དཔོན་རིགས་ཁག་དང་ཚོང་པ་ཆེ་ཁག་བཟོ་ཚོང་ལས་ཀ་ཁག་དང་འབྲེལ་བ་ཡོད་མཁན་མི་གྲངས་བཞི་སྟོང་ཙམ་ཞིག་ལ་དམ་དྲག་ཉེས་ཆད་ནང་བཅུག་ཡོད་པ་ནང་ལྟར་ཡོ་རོབ་མཐུན་ཚོགས་ནས་ར་ཤི་ཡའི་སྲིད་འཛིན་པུ་ཏིན་གྱིས་གཙོས་པའི་གནད་ཡོད་མི་སྣ་ཉིས་སྟོང་ཙམ་ཞིག་ལ་དམ་དྲག་ཉེས་ཆད་བཀལ་ཡོད་པ་རེད། སྲིད་འཛིན་བྷེ་ཌེན་མཆོག་གིས་གསུངས་པར་བྱས་ན་དམ་དྲག་ཉེས་ཆད་དེ་དག་ནི་ར་ཤི་ཡའི་སྲིད་གཞུང་གིས་རྒྱལ་ཁབ་གཞན་ལ་བཙན་རྒོལ་བྱས་པའི་དོན་རྐྱེན་ཁག་དང་དེ་བཞིན་རྒྱལ་ནང་དྲག་གནོན་བྱས་པ་དེ་ཚོར

ཉེས་ཆད་དེ་དག་ནང་ཕྱོགས་འགལ་ཚོགས་པའི་སྣེ་ཁྲིད་པ་སྐུ་ཞབས་ནེ་ཝེལ་ནི་རྐྱེན་ལམ་དུ་གཏོང་རྒྱུའི་ལས་འཆར་དང་འབྲེལ་བ་ཡོད་མཁན་ཁག་དང་ཡུཀ་རེན་ནང་ཕྲུ་གུ་མང་པོ་ཞིག་བཙན་ཁྲིད་བྱས་ཏེ་བསམ་བློའི་སློབ་གསོའི་ནང་བཅུག་མཁན་ཁག་དང་དེ་བཞིན་ཕྱི་རྒྱལ་ཡུལ་གྲུ་ཁག་ལ་རྡོ་སྣུམ་ལ་སོགས་ཕྱིར་ཚོང་བྱས་ཏེ་དེའི་ཚབ་ཏུ་དྲག་པོའི་ལས་འཆར་ལ་མཁོ་བའི་ཅ་དངོས་ནང་འདྲེན་བྱེད་རྒྱུར་འབྲེལ་བ་ཡོད་པ་འགའ་ཞིག་ཡང་བཅུག་ཡོད་པ་རེད། ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གིས་བརྗོད་པར་བྱས་ན་སྐུ་ཞབས་ནེ་ཝེལ་ནི་རྐྱེན་ལམ་དུ་སོང་ནས་ཉི་མ་གསུམ་སོང་བའི་རྗེས་སུ་ད་རེས་གཟའ་ཟླ་བའི་ཉིན་མོ་སྲིད་འཛིན་པུ་ཏིན་གྱིས་དམག་དཔོན་གྱི་གོ་གནས་སུ་སྤར་བར་བསམ་བློའི་སློབ་གསོའི་བཙོན་ཁང་གི་འགན་འཛིན་གཞོན་པ་དེ་དང་དཔོན་རིགས་གཞན་པ་གསུམ་ལ་ཡང་ཨ་མི་རི་ཀའི་ནང་བསྐྱོད་རྒྱུ་དང་ཨ་མི་རི་ཀའི་ནང་ས་ཁང་བདག་ཉར་མི་ཆོག་པའི་དམ་བསྒྲགས་བྱས་ཡོད་འདུག་འོན་ཀྱང་གོང་ཞུས་མི་གསུམ་པོ་དེ་དག་གིས་ད་ལྟའི་ཆར་ཨ་མི་རི་ཀའི་ནང་ཡོང་རྒྱུའི་འཆར་གཞི་མེད་པར་སོང་ཙང། དམ་བསྒྲགས་ཉེས་ཆད་དེ་དག་མཚོན་དོན་ཞིག་ལ་འགྱུར་གྱི་ཡོད་པ་རེད། འོན་ཀྱང་སྐུ་ཞབས་ནེ་ཝེལ་ནི་དང་འབྲེལ་བ་ཡོད་པའི་ཉེས་ཆད་འཕར་མ་ཞིག་འགེལ་རྩིས་ཡོད་པ་མ་ཟད། ནུབ་ཕྱོགས་རྒྱལ་ཁབ་ཚོས་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གཉིས་དང་རྩ་གསུམ་ལོར་ར་ཤི་ཡའི་སྲིད་གཞུང་ལ་དཔལ་འབྱོར་ཉེས་ཆད་བཀལ་བ་དེ་དག་གིས་ར་ཤི་ཡའི་དཔལ་འབྱོར་གནས་སྟངས་ལ་དོ་ཕོག་ཡོང་རྒྱུ་ཚོད་དཔག་བྱས་ཡོད་པ་ནང་ལྟར་དེ་ཙམ་གྱི་འགོག་རྐྱེན་བྱུང་མེད་པ་དེ་ཡིས་ཉེས་ཆད་དེ་དག་གི་ཤུགས་རྐྱེན་ཇི་ཡོད་ལ་ཡང་བློ་དོགས་ཡོང་གི་ཡོད་པ་རེད། དེ་ཡང་ཨ་མེ་རི་ཁའི་གཙུག་ལག་སློབ་གྲྭ་ཆེ་ཁག Cornell University ནང་དཔལ་འབྱོར་རིག་པའི་ཞིབ་འཇུག་པ་སྐུ་ཞབས Eswar Prasad ཡིས་གསུངས་པར་བྱས་ན། ཉེས་ཆད་དེ་དག་གིས་ར་ཤི་ཡའི་སྲིད་གཞུང་གི་དཔལ་འབྱོར་གནས་སྟངས་ཁག་དང་དམག་དོན་ལས་འཆར་ཁག་ལ་ཤུགས་རྐྱེན་བསྐྲུན་རྒྱུའི་རྣམ་པ་ཞིག་བསྐྲུན་ཐུབ་ཀྱི་མེད་པ་དེའི་ཁར། རྒྱ་ནག་གི་ཕྱོགས་ནས་ཉེས་ཆད་དེ་དག་ལས་གཡོལ་ཐབས་ཀྱི་ཐབས་ལམ་བསྐྲུན་གྱི་ཡོད་པ་འདི་ཡིས་ཉེས་ཆད་ཁག་ཚུལ་མཐུན་ཞིག་ཏུ་འགྱུར་གྱི་ཡོད་རེད་གསུངས་ཤག། དེ་བཞིན་ཨ་མི་རི་ཀའི་གྲོས་ཚོགས་ནས་ཡུཀ་རེན་ལ་མུ་མཐུད་ནས་རྒྱབ་སྐྱོར་བྱེད་རྒྱུར་གྲོས་འཆམ་ཡོང་དཀའ་བའི་གནས་སྟངས་ཁག་དང་ར་ཤི་ཡར་ཡུཀ་རེན་ལས་དཔུང་དམག་མང་བ་ཡོད་པའི་དོན་རྐྱེན་ལ་བརྟེན་ནས་དཔུང་དམག་དང་གོ་ལག་ཁག་འགྲེམས་འཇོག་བྱེད་རྒྱུ་ལས་སླ་རུ་འགྲོ་གི་ཡོད་པ་རེད། ར་ཤི་ཡའི་སྲིད་གཞུང་གིས་ཡུཀ་རེན་ལ་དམག་འཁྲུག་བརྒྱབ་སྟེ་ད་ཆ་ལོ་གཉིས་ཙམ་ཞིག་འགྲོ་གི་ཡོད་པ་སོང་ཙང་ར་ཤི་ཡའི་མི་དམངས་ཚོས་ཀྱང་ཉིན་རེའི་བྱ་གཞག་ཁག་གི་ནང McDonald ལ་སོགས་ནུབ་ཕྱོགས་པའི་སྟབས་བདེའི་ཟ་ཁང་དེ་དག་མེད་པར་འགྱུར་བ་དེར་གོམས་འདྲིས་བྱུང་སྟེ་ད་ཆ་དཔལ་འབྱོར་ཉེས་ཆད་དེ་དག་གིས་ཁྱད་པར་དང་ཤུགས་རྐྱེན་ཆེན་པོ་མེད་པར་གྱུར་ཡོད་པ་རེད།